བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་ལྔ་བའི་ཚེས་ཉེར་ལྔ་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བདུན་པའི་ཚེས་བཅུ་གཉིས་རེས་གཟའ་ལྷག་པ་རེད། ང་རྡོ་རྗེ་མཚོ་ཡིན།

ཉི་ཧོང་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་གསུངས་པར། ད་ཐེངས་ཕྱི་དྲིལ་བཀའ་བློན་ལྷན་ཞུགས་ཐོག་བོད་སོག་འབྲེལ་བའི་སྐོར་གྱི་ལོ་རྒྱུས་ཐད་མཁས་པའི་བགྲོ་གླེང་ཚོགས་འདུ་འཚོགས་ཀྱི་ཡོད་པ་དང། རྒྱ་ནག་གཞུང་གིས་བོད་སོག་གི་ལོ་རྒྱུས་དང་འབྲེལ་བའི་ཐད་འཁྱོག་བཤད་མང་དག་ཅིག་བྱེད་མུས་ཡིན་པ་དེར་ཐེར་འདོན་གྱིས་ཁུངས་ལྡན་ལོ་རྒྱུས་ཐོག་བགྲོ་གླེང་གནང་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་ཡོད། བོད་དང་སོག་པོའི་གྱི་བར་ལ་གནའ་སྔ་མོ་ནས་འབྲེལ་བ་དེ་ཚོ་གཏིང་ཟབ་ག་འདྲས་ཡོད་མེད

ང་ཚོ་མཐུན་ཚོགས་ཀྱི་ངོས་ནས་རྒྱ་ནག་གཞུང་གིས་གོང་ས་མཆོག་གི་སྐུའི་ཡང་སྲིད་ལ་ཐེ་ཇུས་བྱེད་དབང་མེད་ཅེས་དེ་སྔ་དགག་པ་བརྒྱབ་ཡོད་ལ་ཉི་ཧོང་གི་གྲོས་ཚོགས་འཐུས་མི་མང་པོ་ཞིག་གིས་ང་ཚོར་རྒྱབ་སྐྱོར་གནང་ཡོད། ལྷག་པར་དུ་སྲིད་བློན་ཟུར་པ་ཞིང་གཤེགས་དམ་པ་ཤིན་ཛོ་ཨ་བྷེ་ལགས་ཀྱིས་ལྷག་བསམ་གཡོ་བ་མེད་པར་བོད་དོན་རྒྱབ་སྐྱོར་དང་ཐུགས་ཁུར་གནང་བ་བཞིན་ད་ལྟ་ཉི་ཧོང་གྲོས་ཚོགས་ཀྱི་འཐུས་མི་མང་པོ་ཞིག་གིས་མུ་མཐུད་དེ་རྒྱབ་སྐྱོར་གནང་བཞིན་ཡོད་ཅེས་སོགས་འགྲེལ་བརྗོད་གནང་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། མདོ་ལྷོའི་བསང་ཆུ་རྫོང་མར་ཐང་གྲོང་སྡེའི་ནང་ཆུ་ལོག་རྒྱུག་ནས་མི་རྒྱུ་གཉིས་ལ་གནོད་འཚེ་ཕོག་ཡོད་པའི་སྐོར་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
ཕྱི་ཟླ་བདུན་པའི་ཚེས་བཅུ་ཉིན་གྱི་མཚན་དཀྱིལ་ཆུ་ཚོད་བཅུ་གཅིག་དང་ཕྱེད་ཀ་ཙམ་གྱི་སྟེང་བོད་ནང་གི་མདོ་སྨད་བླ་བྲང་བསང་ཆུ་རྫོང་ཧོར་གཙང་མར་ཐང་གྲོང་སྡེའི་ནང་ཆར་ཞོད་ཤུགས་ཆེར་བབས་ཏེ་ཆུ་ལོག་དང་འདམ་རུད་རྐྱེན་གྱིས་གྲོང་སྡེའི་སྡོད་ཁང་མང་པོར་གཏོར་བཤིག་དང། ད་ལྟའི་ཆར་སྲིད་གཞུང་གི་རོགས་སྐྱོར་མི་སྣ་ས་གནས་སུ་འབྱོར་ཡོད་ན་ཡང་མི་གྲངས་དྲུག་ཙམ་གར་སོང་ཆ་མེད་དུ་གྱུར་ཡོད་པའི་གནས་ཚུལ་ལས་གཞན་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་ཐུབ་ཀྱི་མེད་པ་དང། ཆར་ཞོད་ད་དུང་མཚམས་བཞག་མེད་པས་ས་གནས་སུ་མུ་མཐུད་དོན་རྐྱེན་འབྱུང་རྒྱུའི་ཉེན་ཁ་ཡོད་པ་བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་གའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཡང་རྒྱ་ནག་གཞུང་འབྲེལ་སི་སི་ཊི་བིའི་རྒྱ་ཡིག་གསར་འགྱུར་ནང་དེ་འབྲེལ་གནས་ཚུལ་གཏོང་བཞིན་པའི་ནང་མར་ཐང་གྲོང་སྡེའི་ནང་ཆུ་རུད་རྐྱེན་གྱིས་ཕྱི་ཚེས་བཅུ་གཅིག་ཉིན་གྱི་སྔ་དྲོའི་ཆུ་ཚོད་དགུ་ཙམ་ལ་མི་གྲངས་གཉིས་རྐྱེན་འདས་ཀྱི་དོན་རྐྱེན་དང་མི་གཉིས་གར་སོང་ཆ་མེད་དང་མི་གྲངས་བདུན་ལ་རྨས་སྐྱོན་བཟོས་ཡོད་སྐོར་འཁོད་འདུག་ལ། འབྲེལ་ཡོད་བོད་ནང་གི་གནས་ཚུལ་མཁོ་སྤྲོད་པས་ཡུལ་མིའི་སྡོད་ཁང་མང་པོ་ཞིག་འདམ་རུད་ཀྱིས་གང་སྟེ་རྡིབ་སྐྱོན་ཤོར་བ་དང་རྒྱུ་ནོར་ལ་གནོད་སྐྱོན་ཤུགས་ཆེར་བྱུང་ཡོད་ཀྱང་ད་ལྟའི་ཆར་མི་སྣ་ག་ཚོད་ཅིག་འདས་གྲོངས་དང་བོར་བརླག་ཕྱིན་ཡོད་ཚོད་རྩིས་བྱེད་མི་ཐུབ་སྐོར་འགྲེལ་བརྗོད་གནང་བྱུང། ཐེངས་འདིར་འདམ་རུད་དང་ཆུ་ལོག་གིས་གནོད་འཚེ་བྱུང་ཡུལ་ནི་རྒྱ་བོད་གཉིས་ཀྱི་ས་མཚམས་སུ་འཁེལ་ཡོད་པ་དང། མར་ཐང་གྲོང་སྡེ་ནི་བོད་རིགས་རྐྱང་འདུས་སྡོད་ཀྱི་ས་ཁུལ་ཞིག་ཡིན་འདུག་ལ་རྒྱ་ནག་གཞུང་འབྲེལ་གསར་ལམ་དུ་ཐེངས་འདིར་གནོད་འཚེ་བྱུང་ཡུལ་དུ་དུད་ཚང་བདུན་ཅུ་དོན་དྲུག་གི་མི་གྲངས་སུམ་བརྒྱ་སུམ་ཅུ་སོ་དྲུག་ཚང་མ་བདེ་འཇགས་ས་གནས་སུ་གནས་སྤོར་བྱས་ཡོད་སྐོར་བརྗོད་འདུག་ལ། འབྲེལ་ཡུལ་ནས་དེ་འབྲེལ་འདམ་རུད་བྱུང་བཞིན་པའི་བརྙན་ཞིག་མཁོ་སྤྲོད་གནང་བའི་ནང་འདམ་རུད་དང་ཆུ་ལོག་གིས་ཁེངས་ཏེ་བོད་ཁང་མང་པོ་ཞིག་ནུབ་བཞིན་པ་སོགས་མཐོང་རྒྱུ་འདུག་ལོ་ལྟར་བོད་ནང་ཁོར་ཡུག་གཏོར་སྐྱོན་དང་གནམ་གཤིས་འགྱུར་ལྡོག་གི་རྐྱེན་གྱིས་བོད་ཀྱི་ས་ཁུལ་མང་དག་ཅིག་ནང་དབྱར་ཁ་དང་བསྟུན་ཆར་ཞོད་དང་ཆུ་ལོག་གིས་གནོད་འཚེ་བྱུང་གི་ཡོད་པ་རེད་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བརྒྱད་པའི་ནང་བླ་བྲང་བསང་ཆུ་རྫོང་དང་རེབ་གོང་ཕྱོགས་སུ་ཆུ་ལོག་བརྒྱུགས་ནས་བསང་ཆུ་རྫོང་གི་རྒྱུའི་གྲོང་ཚོ་གཙོས་གྲོང་ཚོ་བདུན་དང་ཡུལ་ཚོ་ཁ་ཤས་ལ་གནོད་འཚེ་ཕོག་ཡོད་པ་དང་དེ་བཞིན་ལོ་དེའི་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་གཅིག་ཉིན་མཚོ་སྔོན་ཞིང་ཆེན་མཚོ་ལྷོ་ཁུལ་མང་ར་རྫོང་དུ་སེར་ཆར་རྐྱེན་གྱིས་ཆུ་ལོག་བྱུང་སྟེ་མང་ར་རྫོང་ཀོང་བ་སྡེ་བ་དང། རི་མང་སྡེ་བ་ཞེས་པའི་འབྲོག་སྡེ་གཉིས་སུ་ཆུ་ལོག་བརྒྱུགས་ནས་མི་གྲངས་ལྔ་དང་ཕྱུགས་ཟོག་སེམས་ཅན་གྲངས་ཉིས་སྟོང་ལྷག་ལ་ཤི་སྐྱོན་བྱུང་བ་སོགས་ཀྱི་གནས་ཚུལ་ཐོན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་གཞིས་སྒར་རྡ་རམ་ས་ལ་ནས།
རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་དམར་ཤོག་ཚོགས་པའི་དབུས་དྲིལ་བསྒྲགས་ལས་ཁུངས་དང་དེ་མིན་གྱི་འབྲེལ་ཡོད་ཚན་པས་ཁྲོམ་རའི་སྒྲིག་ཁྲིམས་དང་སྤྱི་ཚོགས་བརྟན་བརླིང་ལ་སོགས་པར་གནོད་སྐྱེལ་མཁན་ཟེར་བའི་མིང་ཐོག་ནས་རྒྱལ་ཡོངས་རང་བཞིན་གྱི་བརྡ་ཁྱབ་ཅིག་བཏང་ཡོད་པའི་ཐད་འོས་རྒྱལ་གྱིས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང། རྒྱ་ནག་དམར་ཤོག་ཚོགས་པའི་དྲིལ་བསྒྲགས་ལས་ཁུངས་དང་དེ་མིན་གྱི་འབྲེལ་ཡོད་ལས་ཁུངས་ཀྱི་གྲངས་ཤིག་གིས་ཁྲོམ་ར་གི་ཁྲིམས་སྒྲིག་དང་སྤྱི་ཚོགས་བརྟན་ལྷིང་ལ་སོགས་པར་གནོད་སྐྱེལ་མཁན་ཟེར་བའི་གྲས་ལ་དམིགས་ཏེ། རྒྱལ་ཡོངས་རང་བཞིན་གྱི་བརྡ་ཁྱབ་ཅིག་བཏང་ཡོད་པ་འདིས་དོན་གྱིས་དམར་ཤོག་ཚོགས་པ་གྱི་དབང་སྒྱུར་གྱི་འོག་ཏུ་ཁྲིམས་མེད་ལུགས་མེད་ཀྱི་རྣམ་པ་ཞིག་བསྟན་ཡོད་པ། རྒྱ་ནག་ཐད་ཀྱི་གནད་དོན་དབྱེ་ཞིབ་པ་གིས་ངོས་འཛིན་གནང་གི་ཡོད་པ་བཞིན་འདིའི་ཐད་རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་སུ་དགོངས་ཚུལ་བཀའ་འདྲི་ཞུས་པར་ཁོང་གིས།
གཙོ་བོ་དེ་རྒྱ་ནག་ནང་ལོགས་ལ་ད་ལྟ་ད་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་མང་པོ་ཞིག་གི་འུར་བསྟོད་དང་རྫུན་མ་བཟོས་ནས་ནི་བགྲོ་གླེང་ཚོགས་འདུ་འཚོགས་ཀྱི་ཡོད་ཡ། དེ་ཚོ་ཁོ་གཙང་མ་བཟོ་ཡ། འདི་གིས་ག་རེ་བསྟན་གྱི་ཡོད་རེད་ཟེར་ན། རྒྱ་ནག་ནང་ལོགས་ལ་ཨ་ནི་འདི་འདྲ་གི་རིགས་དེ་རྫུན་མ་མང་པོ་ཞིག་ཐོན་ཡོང་ཡོད་ཡ། དེས་འདི་གང་ལ་ད་རྫུན་མ་དེ་ཚོ་གི་ད་སྤྱི་ཚོགས་གི་སྒྲིག་གཞི་དང་སྤྱི་ཚོགས་ལ་ནི་གནོད་སྐྱོན་ཐེབས་ཀྱི་ཡོད་པ་ད་ཡིན་སྙིང་འབར་བ། དེ་འདྲས་ནི་གང་ལ་ད་དེའི་གཙང་མ་བཟོ་ཡ་དང་དེའི་གཅིག་དེའི་སྒྲིག་གཞི་ཅན་དུ་བཟོ་ཡ་དེ་འདྲ་གི་བརྡ་སྦྱོད་ཅིག་རེད་ཤག་ད་འདི་གིས་བསྟན་ཡ་དེ་རྒྱ་ནག་གི་སྤྱི་ཚོགས་ནང་ལོགས་ལ་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་གིས་དངོས་ཡོད་གནས་ཚུལ་དང་མ་མཐུན་པ་གི་བགྲོ་གླེང་དང་ད་འུར་བསྟོད་གི། གཅིག་རྒྱལ་སྤྱིའི་གི་གཅིག་ཡིན་ཟེར་ཡ་རྒྱལ་ཡོངས་ཀྱི་གཅིག་ཡིན་ཟེར་ཡ་འདྲ་བོ། ཨ་ནི་འཛམ་གླིང་གི་གཅིག་ཡིན་ཟེར་ཡ་འདྲ་བོ་དེ་འདྲ་གི་འུར་བསྟོད་བྱེད་ཡ་དང། ཨ་ནི་དེ་ནི་ད་གཞུང་གི་ལས་ཁུངས་དང་ཚོགས་སྡེ་དེ་ཚོ་གི་ཡང་གཞུང་འབྲེལ་གི་ཚོགས་སྡེ་དེ་ཚོ་གི་ཡང། ད་ཅིག་དགོས་མཁོ་མེད་ཡ་གི་དེ་འདྲ་གི་ཚོགས་འདུ་དང་བགྲོ་གླེང་དང་མཛད་སྒོ་དེ་འདྲ་མང་པོ་ཅིག་ཚོགས་རེད་ཡ་དེ་ཚོ་ཚང་མ་གཟུགས་ཡ་གི་དེ་འདྲ་ཅིག་རེད་ཤག། དེ་བཞིན་ཡང་ཁོང་གིས། ད་ལྟའི་གི་རྒྱ་ནག་གི་སྤྱི་ཚོགས་གི་ངོས་ནས་ཨ་ནི་ཁྲིམས་འགལ་ཁྲིམས་དང་མ་མཐུན་ཡ་དང་ས་གནས་དང་དང་ཚོགས་སྡེ་དེ་ཚོ་གི་གི་སོ་སོའི་གི་བྱས་རྗེས་དང་དང་ཅིག་ལས་གཞི་དེ་ཚོ་འུར་བསྟོད་བྱེད་གི་ཡོད་ཡག་གི་རྣམ་པ་དེ་གསལ་བོ་འདྲ་བོ་ཅིག་རེད་ཐོན་བསྡད་རེད་དེ་འདྲའི་སྒང་ལ་ད་དེ་ཚོ་གཙང་མ་བཟོ་ཡག་གི་འོ་དེ་འདྲ་གི་ཚོགས་འདུ་ཅིག་རེད་རེད་ཟེར་དེ་འདྲའི་སྒང་ལ་ད་འདིའི་གི་རྒྱ་ནག་དམར་ཤོག་དབང་བསྒྱུར་གི་འོག་ལ་ཨ་ནི་གོ་རྒྱ་ནག་དམར་ཤོག་གི་ཨ་ནི་ཁྲིམས་གི་སྐྱོང་གི་མེད་པའི་སྤྱི་ཚོགས་དེའི་ནང་ལོགས་ལ

དཀྲོག་གཏམ་སྤེལ་མཁན་གྱི་དྲ་ཐོག་བྱང་བུ་སྟོང་ཕྲག་བརྒྱ་ལྷག་ཅིག་སྒོ་བརྒྱབ་ཡོད་པ་བརྗོད་འདུག་ལ། བརྡ་ཁྱབ་འདི་བཞིན་རྒྱ་ནག་དབུས་དྲིལ་བསྒྲགས་ལས་ཁུངས་དང། དྲ་རྒྱ་གི་ལས་ཁུངས། ཕྱི་རྒྱལ་ལས་དོན་ཁང། ཕྱི་འབྲེལ་ལས་ཁུངས། སྤྱི་བདེ་ལས་ཁུངས། སློབ་གསོ་ལས་ཁུངས། དམངས་སྲིད་ལས་ཁུངས། རིག་གཞུང་དང། ཡུལ་སྐོར་སྤྲོ་འཆམ་ལས་ཁུངས་སོགས་ལས་ཁུངས་བཅུ་གྲངས་ཤིག་གིས་མཉམ་དུ་སྤེལ་བ་ཞིག་རེད།

བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་གིས་ཡོ་རོབ་རྒྱལ་ཁབ་གསུམ་ནང་གི་བོད་དོན་ཞུ་སྐུལ་ཀྱི་ལས་དོན་མཇུག་བསྒྲིལ་ཡོད་འདུག་ཕྱི་ཟླ་བདུན་པའི་ཚེས་བཅུ་གཅིག་ཉིན་བོད་མི་མང་སྤྱི་འཐུས་ལྷན་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་བོད་མི་མང་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་ལགས་དང་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས།

བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཁོང་རྣམ་པས་ཕྱི་ཟླ་དྲུག་པའི་ཚེས་ཉེར་བརྒྱད་ནས་བདུན་པའི་ཚེས་བཅུ་བར་ཡོ་རོབ་རྒྱལ་ཁབ་སྦེལ་ཇམ་དང France། German། བཅས་ཀྱི་ནང་ཉིན་གྲངས་བཅུ་གསུམ་ཙམ་གྱི་རིང་ལ་ཡོ་རོབ་གྲོས་ཚོགས་ཀྱི་འཐུས་མི་དང་རྒྱལ་ཁབ་སོ་སོའི་གྲོས་ཚོགས་འཐུས་མི། གཞུང་གི་དཔོན་རིགས་དང་གནད་ཡོད་མི་སྣ་སོགས་ལ་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་དང་དེ་བཞིན་ས་གནས་བོད་རིགས་མང་ཚོགས་ལ་ཐུག་འཕྲད་གནང་བ་སོགས་ཐེངས་འདིའི་ཡོ་རོབ་རྒྱལ་ཁབ་གསུམ་ནང་གི་བོད་དོན་ཞུ་སྐུལ་ཀྱི་ལས་འགན་ལེགས་གྲུབ་བྱུང་ཡོད་སྐོར་གནས་ཚུལ་ནང་མུ་མཐུད་བཀོད་འདུག་ཕ་ར་གུ་ཝེ་གྱི་བདམས་ཐོན་སྲིད་འཛིན་ཐའེ་ཝན་ནང་ཕེབས་ནས་ཡུལ་གྲུ་གཉིས་ཀྱི་འབྲེལ་ལམ་གཏིང་ཟབ་ཏུ་གཏོང་འདོད་ཡོད་སྐོར་གསུངས་འདུག་གཟའ་མིག་དམར་ཉིན་ཕ་ར་གུ་ཝེ་གྱི་བདམས་ཐོན་སྲིད་འཛིན Santiago Pena ལགས་ཀྱིས་ཐའེ་ཝན་ནང་སོང་བར། དམངས་གཙོའི་ལམ་ལུགས་ལྡན་པའི་གླིང་ཕྲན་འདིར་རྒྱ་ནག་གིས་དམག་དོན་གྱི་གནོན་ཤུགས་ཇེ་ཆེར་གཏོང་བཞིན་ཡོད་མོད་འོན་ཀྱང་ཕ་ར་གུ་ཝེ་དང་ཐའེ་ཝན་བར་གྱི་འབྲེལ་ལམ་སྔར་ལས་ཀྱང་དམ་ཟབ་ཏུ་གཏོང་དགོས་ཤིང་ཁོང་གིས་ཡུལ་གྲུ་གཉིས་ཀྱི་མཛའ་འབྲེལ་ཐོག་ཤུགས་སྣོན་རྒྱག་རྒྱུ་ཡིན་ཞེས་གསུངས་འདུག་ཕ་ར་གུ་ཝེ་གྱི་བདམས་ཐོན་སྲིད་འཛིན་སན་ཏི་ཨ་གོ་ཕི་ན་ལགས་ཀྱིས་ཕྱི་ཟླ་བརྒྱད་པའི་ཚེས་བཅོ་ལྔ་ཉིན་དངོས་སུ་སྲིད་འཛིན་གྱི་ཐུགས་འགན་བཞེས་གཏན་འཁེལ་ཡོད་པ་དང་ཁོང་གིས་ཡུལ་དེའི་དཔལ་འབྱོར་གྱི་སྐུ་ཚབ་ཚོགས་ཆུང་ཞིག་ཁྲིད་ནས་ཐའེ་ཝན་ནང་གཟིགས་སྐོར་དུ་ཕེབས་ཡོད་པ་དང་དེ་རིང་ཁོང་གིས། མ་འོངས་ལོ་ལྔའི་རིང་ཡུལ་གྲུ་གཉིས་བར་གྱི་འབྲེལ་ལམ་དམ་ཟབ་ཏུ་གཏོང་རྒྱུ་ཡིན་ལ་ང་ཚོ་ངེས་བར་དུ་མཉམ་འབྲེལ་བྱ་དགོས་སྐོར་སོགས་ནན་བརྗོད་གནང་འདུག་རྒྱ་ནག་གིས་ཐའེ་ཝན་རྒྱ་ནག་རང་ཉིད་ཀྱི་མངའ་ཁོངས་ཡིན་ལུགས་བརྗོད་བཞིན་པ་དང་རྒྱལ་ཁབ་སུ་རུང་གིས་ཐའེ་ཝན་དང་ལྷན་དུ་ཕྱི་འབྲེལ་བཙུགས་པར་སྐྱོན་བརྗོད་དང་གནོན་ཤུགས་རིམ་པ་སྤྲོད་བཞིན་པ་རེད། ཧོན་དུ་ར་སི་གིས་ཐའེ་ཝན་དང་ལྷན་དུ་ལོ་ངོ་བཅུ་ཕྲག་འགའི་རིང་གི་ཕྱི་འབྲེལ་དེ་ལོ་འདིའི་ནང་མཚམས་བཅད་པ་དང་ཐའེ་ཝན་དང་ལྷན་དུ་ཕྱི་འབྲེལ་ཡོད་མཁན་ལ་ཏིན་ཨ་མི་རི་ཀ་གླིང་ཆེན་གྱི་རྒྱལ་ཁབ་མང་ཆེ་བས་འབྲེལ་ལམ་མཚམས་བཞག་པའི་རྗེས་ད་ལྟ་ཕ་ར་གོ་ཝེ་གཅིག་པུ་མ་གཏོགས་ལྷག་མེད་པ་རེད། ད་ལྟ་ཐའེ་ཝན་དང་ལྷན་དུ་དོན་དངོས་ཀྱི་ཕྱི་འབྲེལ་ཡོད་མཁན་རྒྱལ་ཁབ་བཅུ་གསུམ་ལས་མེད་པ་དང་དེ་དག་གྲས་ཀྱི་མང་ཆེ་བ་དབུས་གླིང་ཆེན་ཨ་མི་རི་ཀའི་དབུལ་ཕོངས་ཀྱི་རྒྱལ་ཁབ་དག་ཡིན་འདུག། རྒྱ་ནག་ཕྱི་སྲིད་བློན་ཆེན་ཆིན་ཀང་གཟུགས་གཞི་བདེ་མིན་གྱི་དབང་གིས་གཟའ་འཁོར་འདིའི་གཟའ་ཕུར་བུ་ཉིན་ཚོགས་རྒྱུའི་ཨ་སི་ཡན་ཞེས་པའི་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་ཀྱི་ཚོགས་ཆེན་ཐོག་ཚོགས་ཞུགས་བྱ་ཐུབ་རྒྱུ་མིན་པའི་གནས་ཚུལ་ཐོན་འདུག་རྒྱ་ནག་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་ཝང་ཝེན་པིན་གྱིས། ཕྱི་སྲིད་བློན་ཆེན་ཆིན་ཀང་ད་ཐེངས་ཀྱི་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་ཀྱི་ཚོགས་འདུ་དེར་ཞུགས་ཐུབ་རྒྱུ་མིན་པ་དང་དེ་ནི་གཟུགས་གཞིའི་འཕྲོད་བསྟེན་གྱི་རྐྱེན་གྱིས་ཡིན་སྐོར་བཤད་འདུག་ལོ་ལྔ་བཅུ་ང་བདུན་ཡིན་པའི་ཆིན་ཀང་གིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱི་གོ་གནས་དེ་སྔར་ལོ་ཕྱི་ཟླ་བཅུ་གཉིས་པའི་ནང་འཁུར་ཡོད་པ་དང་ཉེ་སྔོན་ཕྱི་ཟླ་དྲུག་པའི་ཚེས་ཉེར་ལྔ་ཉིན་པེ་ཅིན་དུ་སི་རི་ལན་ཀ་དང་ར་ཤི་ཡ། བྷི་ཡ་ཏི་ནམ་བཅས་རྒྱལ་ཁབ་ཁག་གི་དཔོན་རིགས་རྣམས་དང་མཇལ་འཕྲད་རྗེས་ཕྱི་ཕྱོགས་སུ་མཐོང་རྒྱུ་མེད་པར་གྱུར་ཡོད་འདུག།

今天的阿里地区或西藏自治区的歌舞团体， 怀着真诚学习的愿望， 去往尼米地区， 向尼米藏人学习正宗的宣。 打电， 阿里啥给等。 yang na wei rang xiong zhong ge ka xie ni me tong ni sam chi shi ge ལྷག་བསམ་རྣམ་དག་ཐོག་ནས་སློབ་སྦྱོང་བྱེད་པའི་བསམ་བློ་ཞིག་བཅངས་ཏེ་སླེ་མི་ཁུལ་དུ་བསྐྱོད་དེ་སླེ་མིའི་བོད་པའི་ཁྲོད་ནས་ཤོན་ངོ་མ་དེ་སློབ་སྦྱོང་བྱེད་དགོས་བ་ལས་གང་དྲན་ཚད་ཀྱི་ཐོག་ནས་གསར་བཟོའི་རྩོམ་སྒྲིག་སྣ་ཚོགས་བྱ་རྒྱུ་དེ་མ་རེད། དེ་ཡང་གངས་རིའི་ཕྱོགས་གཞན་འདིར་གནའ་སྔ་མོའི་ཤོན་རྣལ་མའི་ཐོག་མ་དེ་རྒྱུན་མཐུད་ནས་ཡོད། ཤོན་གྱི་གར་སྟབས་དང་ཤོན་གཞས་ཤེས་མཁན་ནི་བུད་མེད་མི་ཉུང་བ་ཞིག་ཡོད་ལ། ཌ་རུ་དང་གཤང་གཉིས་ཤོན་གྱི་རམ་འདེགས་རོལ་ཆ་བྱས་ཏེ་དཀྲོལ་གཏོང་ཤེས་མཁན་གྱི་སྐྱེས་པ་ཡང་ཡོད་པ་རེད། དེས་མ་ཚད་དེ་བས་གལ་འགངས་ཆེ་བ་ཞིག་ནི། སྔར་རྒྱུན་གཞན་དགོན་པར་ཐུགས་རྗེ་ལེགས་གསོལ་དང་སྐྱབས་འཇུག་སྨོན་ལམ་ཐོག་དང། དམངས་ཁྲོད་ནས་ལོ་གསར་བསུ་བའི་མཛད་སྒོའི་ཐོག་གཞི་ནས་ཤོན་མཐོང་རྒྱུ་ཡོད་པས།

གད་མོ་དགོད་བཞིན་གསུངས་པར། ང་ཚོ་འདིར་ཤོན་བྲོ་ནི་རྒྱུད་ལ་འགྱུར་བ་ཕྱིན་ཟིན་པའི་ཤོན་བྲོ་རེད་ཅེས་དང་ད་དུང་གསུངས་པར། ས་གནས་ཁག་གི་སྲོལ་རྒྱུན་ཞབས་བྲོ་ལ་ཡང་ད་ལྟ་རྒྱས་པར་འགྱུར་ལྡོག་མི་ཉུང་བ་ཞིག་ཕྱིན་ཡོད། དཔེར་ན། གནའ་ཤུལ་སྐོར་བྲོ་ཟེར་བ་དང་འབྲུག་ཆུའི་སྒྲ་སྙན་ཞབས་བྲོ་ཟེར་བ་སོགས་ཡོད་ཅེས་བརྗོད་བྱུང། རྒྱུད་ལ་འགྱུར་བ་ཕྱིན་པ་ཟེར་བ་དེ་ནི་དང་ཐོག་གི་རྣམ་པར་བཟོ་བཅོས་བྱས་པ་དེ་རེད་ལ། རང་ཉིད་ཀྱི་རིག་གཞུང་ངོ་མཚར་ཅན་དུ་འགྱུར་བ་བྱས་ཏེ་གཞན་གྱི་བསམ་བློར་བསྟུན་ཐབས་དང་ངོ་དགའ་བསུ་ཐབས་བྱས་པ་ཞིག་ཡིན་པས་འདི་དངོས་གནས་བྱས་ན་ངོ་དགའི་དབང་ཤུགས་དང་ངོ་དགའི་གོམས་སྲོལ་དཀྱུས་མ་དང་འབྲེལ་བ་ཆགས་ཡོད། ཞིབ་ཕྲའི་ཐོག་ནས་བཤད་ན་ཕྱོགས་གཅིག་ནས་ཡུལ་སྐོར་བྱ་གཞག་ལ་བསྟུན་ཐབས་དང། རྒྱ་ནག་གི་ཡུལ་སྐོར་བ་གཙོ་བོར་གྱུར་བའི་ཡུལ་སྐོར་བས་དོ་སྣང་བྱེད་ཡུལ་ལ་བསྟུན་ཐབས་བྱས་ཏེ་དང་ཐོག་གི་གོམས་སྲོལ་དེ་འཁྲབ་སྟོན་ལ་འགྱུར་བ་བཏང་བ། ཡང་ཕྱོགས་གཞན་ཞིག་ནས་དེ་ཡང་གཙོ་བོ་ནི་བོད་ལ་མཚོན་ན་ཆབ་སྲིད་ནི་ཐམས་ཅད་ཀྱི་གོང་དུ་ཡོད་པས་གང་ཡིན་རུང་ཆབ་སྲིད་ཨང་དང་པོར་འཇོག་དགོས་ཀྱི་ཡོད། དེར་བརྟེན་དཔོན་རིགས་ཀྱི་དོ་སྣང་དང་དབྱིངས་ལ་བསྟུན་ཐབས་བྱས་ཏེ་འཁྲབ་སྟོན་དེ་དྲིལ་བསྒྲགས་ལ་འགྱུར་བ་གཏང་གི་ཡོད་པས།

རང་མི་རིགས་ཀྱི་ཤེས་ལྡན་པ་མི་ཉུང་བ་ཞིག་ལ་ངས་བསམ་ཤེས་ཡོད་པ་ལོས་ཡིན། ཁོང་ཚོའི་ཐོག་མའི་ཀུན་སློང་ནི་རང་ཉིད་ཀྱི་གོམས་སྲོལ་ཡ་མཚན་ཅན་དུ་འགྱུར་རྒྱུ་དེ་མ་རེད། ཁོང་ཚོས་རང་མི་རིགས་ཀྱི་གཅེས་ནོར་མང་པོར་སེམས་འཚབ་ཧ་ཅང་ཆེན་པོ་ཡོད་པ་ངས་གསལ་བོར་ཤེས་ཀྱི་ཡོད། དེང་རབས་ཅན་གྱི་ནང་མེད་པར་ཆགས་པ་ཟེར་བ་ལས་མི་སེར་སྤེལ་བའི་རྒྱུད་རིམ་ནང་རྩ་མེད་ཆགས་པ་ཞེས་བརྗོད་ན་ཆོག་གི་འདུག། དེའི་དབང་གིས་འབད་བརྩོན་སྣ་ཚོགས་བྱས་ནས་ཉར་ཚགས་བྱ་ཐབས་བྱེད་ཀྱི་ཡོད་པ་དང་དེའི་ནང་ནུས་པ་ཐོན་པའི་བྱ་ཐབས་འདི་གཞུང་གི་སྟོབས་ཤུགས་བེད་སྤྱོད་བྱས་པ་དེ་དཔང་རྟགས་ཆགས་ཡོད་པ་སྟེ་གཞུང་ཕྱོགས་ཀྱི་ཡིག་ཐོག་ནས་ཆོག་མཆན་ཐོབ་པ་མ་ཟད་ད་དུང་གཞུང་གི་འགྲོ་གྲོན་གྱི་རོགས་རམ་ཐོབ་པ་དེ་རེད། འོན་ཀྱང་གཞུང་ཕྱོགས་ཀྱིས་ཆོག་མཆན་འགྲོ་གྲོན་བཏང་བ་འདིར། དྲིན་ལན་འཇལ་མི་དགོས་པ་དེ་འདྲ་མ་རེད། རང་ཉིད་ལ་དབང་བ་བྱེད་ཀྱི་ཡོད་པ་སྟེ་ཉོ་ཚོང་འདིའི་ནང་གཞུང་ཕྱོགས་ནི་རྒྱལ་ཁ་ཆེ་ཤོས་ཐོབ་མཁན་དེ་རེད་ལ། ཧ་ལམ་རྒྱལ་ཁ་ཐོབ་མཁན་གཅིག་པུ་དེ་ཡང་ཆགས་ཀྱི་ཡོད། ཡང་དེའི་དབང་གིས་ང་ཚོས་མཐོང་ཐུབ་པ་ནི་ཤོན་དེ་མིང་ཙམ་གྱི་ཤོན་ལ་འགྱུར་བ་ཕྱིན་པ་དེ་རེད། ཡང་དེའི་རྒྱུད་རིམ་ནང་རང་མི་རིགས་ཀྱི་མི་སྣ་འགའ་རེ་གིས་འབད་བརྩོན་བྱས་པ་དེ་དེ་ལས་ལྡོག་སྟེ་ཆག་སྒོ་ཞིག་ཏུ་གྱུར་བ་དང། ཁོང་ཚོས་གཞན་ལ་བརྟེན་ནས་ལས་དོན་སྒྲུབ་སྐབས་ནུས་ཤུགས་ཆེ་དྲགས་པའི་དབང་གིས་མཐར་མཇུག་འབྲས་དང་རེ་འདུན་གཉིས་ཕྱིན་ཅི་ལོག་ཡོད། ཤོན་དང། དེ་བཞིན་འདི་དང་འདྲ་བའི་སྲོལ་རྒྱུན་གནས་ཐུབ་པའི་བཟོ་འདྲ་བྱུང་ཡོད་རུང་ར་མ་ལུག་ལྟར

ཁོང་ཚོ་རྒྱུས་མངའ་མེད་རུང་ཁོང་ཚོའི་འདོད་ཚུལ་ལ་བསམ་ཚུལ་བཤད་ཤེས་པའི་ས་གནས་ཀྱི་མི་འགའ་རེ་ཡིས་ངོ་བསྟོད་གཞན་བསྟེན་བྱེད་ཀྱི་ཡོད་ལ། ཡང་ན་རང་འགུལ་གྱིས་རྫུན་བཟོ་བྱེད་ཀྱི་ཡོད། འོན་ཀྱང་ཁོང་ཚོས་རང་ཉིད་ལ་ཤོན་གྱི་རྒྱུད་པ་ཟེར་བ་ངོ་མ་མིང་ཐོབ་ཡོད་པ།

དེང་སང་གསར་གཏོད་བྱས་པའི་སྲོལ་རྒྱུན་དེ་ཧ་ལམ་གནའ་སྔ་མོ་ནས་ཡོད་པ་ལྟ་བུ་བྱེད་ཀྱི་ཡོད། དེས་ན་ད་ལྟ་གང་འདྲ་ཞིག་ཡོད་པ་དང་དེ་སྔོན་གང་འདྲ་ཞིག་ཡིན་པ་མ་འོངས་པར་ཡང་འདི་ལྟར་རེད། གསར་གཏོད་བྱས་པའི་སྲོལ་རྒྱུན་དེ་གསར་གཏོད་བྱེད་མཁན་གྱི་དགོས་མཁོ་དང་མཚུངས་པའི་སྔོན་ཆད་ཅིག་གི་ཐོག་ནས་བསྐྲུན་གྱི་ཡོད་པས། དེའི་ཐོག་ནས་ད་ལྟ་དང་མ་འོངས་ཚོད་འཛིན་བྱེད་ཀྱི་ཡོད། འདི་ནི་དུས་ཚོད་ལ་ཁ་ལོ་སྒྱུར་རྩིས་བྱས་པ་ཞིག་དང་དུས་ཚོད་འཛིན་ཐུབ་ཀྱི་འདོད་རྔམ་ཞིག་རེད། གསན་མཁན་རྣམ་པ། ཐེངས་འདིའི་རྩོམ་པ་པོ་འོད་ཟེར་ལགས་ཀྱི་རྩོམ་ཡིག་རྒྱང་བསྲིང་བྱས་ཟིན་པ་ཡིན། རྩོམ་ཡིག་འདི་བོད་སྐད་དུ་བསྒྱུར་མཁན་སྒྲོན་དཀར་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། སྟག་བདེ་མོ་བཞེས། གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དྭགས་ཀྱི་རྒྱལ་ས་སླེ་རུ་ཞབས་སོར་བདེ་བར་འཁོད་ཡོད་པ་དང། གང་ཉིད་རིམ་བཞིན་ལྷ་སར་ཁྱུག་ཙམ་ཕེབས་ཐུབ་པའི་རེ་བ་ཡོད་སྐོར་བཀའ་སྩལ་འདུག། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཉི་ཧོང་དུ་བོད་སོག་དང་འབྲེལ་བའི་ལོ་རྒྱུས་ཐད་ཀྱི་མཁས་པའི་བགྲོ་གླེང་ཞིག་གི་ཐོག་མཉམ་ཞུགས་གནང་རྒྱུ་ཡིན་འདུག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་གིས་ཡོ་རོབ་རྒྱལ་ཁབ་གསུམ་ནང་གི་བོད་དོན་ཞུ་སྐུལ་གྱི་ལས་དོན་མཇུག་སྒྲིལ་ཡོད་འདུག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་གིས་ཡོ་རོབ་རྒྱལ་ཁབ་གསུམ་ནང་གི་བོད་དོན་ཞི་བརྟས་ཀྱི་ལས་དོན་ནི་མཇུག་སྒྲིལ་ཡོད་འདུག།